ཐང་དེའི་ཆེད་སྒྲིག་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། བོད་ཀྱི་ལོ་སར་སླེབས་ལ་ཉེ་བ་དང་བསྟུན་ནས་རྒྱ་ནག་གཞུང་གིས་དགོན་སྡེ་ཁག་གི་གྲྭ་བཙུན་རྣམས་ལ་འཚམས་འདྲི་དང་གོང་ས་མཆོག་དང་ཁ་ཕྲལ་ལ་འཐབ་རྩོད་བྱེད་དགོས་པའི་སྐུལ་འདེད་བྱས་ཡོད་སྐད། ཕྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་གཉིས་གི་ཉིན་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་པ་ཚོས་ས་ཁུལ་དེའི་དགོན་སྡེ་སུམ་ཅུ་སོ་ལྔ་ལྷག་གི་ནང་ང་ཆེད་བསྐྱོད་ཀྱིས་ལོ་གསར་གྱི་འཚམས་འདྲི་དང་འབྲེལ་ལས་གྲྭ་བཙུན་ཚོ་ལ་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དྲིལ་བསྒྲགས་དང་འབྲེལ་ལས་མ་འོངས་པར་གོང་ས་མཆོག་དང་ཁ་ཕྲལ་བ་ལ་སྐྱོན་བརྗོད་བྱེད་དགོས་པའི་སྐོར་བརྗོད་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན

བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་དམིགས་བསལ་དུས་ཆེན་ཁག་ལ་གྲྭ་བཙུན་ཚོ་ལ་འཚམས་འདྲི་ཟེར་བ་དེ་ནི་མི་དམངས་སྤྱི་ཡོངས་ནས་དམར་ཤོག་ཚོགས་པ་གི་དྲིལ་བསྒྲགས་དང་ལེན་བྱེད་ཐབས་ཆེད་ལ་བེད་སྤྱོད་གཏོང་གི་ཡོད་སྐོར་འགྲེལ་བརྗོད་གནང་འདུག་སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་དང་དུས་ཆེན་ཁག་ལ། བོད་ནང་གི་དགོན་སྡེ་ཁག་གི་སྣེ་ཁྲིད་མཁན་དང་ཤེས་ཡོན་པ་དང་མི་དམངས་ཀྱིས་གུས་བརྩི་ཆེན་པོ་བྱེད་པའི་མི་སྣ་ཚོ་ལ་འཚམས་འདྲི་དང་འབྲེལ་ལས་རྒྱ་ནག་གཞུང་གི་ཁ་ལ་ཉན་དགོས་པའི་སློབ་གསོ་གཏོང་སྲོལ་ཡོད་པ་བཞིན་རྒྱ་ནག་གཞུང་འབྲེལ་གསར་ལམ་དུ་དཔལ་ཡུལ་རྫོང་གིས་འདི་ལོ་ཡང་ཡུལ་དེའི་དགོན་སྡེ་ཁག་གི་བླ་མ་མཁན་པོ་བཅུ་གྲངས་ཤིག་རྒྱ་ནག་གི་ཁྲིན་ཏུའུ་ལ་སྐད་བཏང་སྟེ་ལོ་གསར་གསོལ་སྟོན་ཟེར་བ་དང་འབྲེལ་ལས་ཡུལ་དེའི་དགོན་སྡེ་ཁག་གི་གྲྭ་བཙུན་ཚོས་རྒྱལ་གཅེས་ཆོས་གཅེས་དང།

བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཚེས་ཉི་ཤུ་རྩ་བརྒྱད་གི་ཉིན་ཡོ་རོབ་སྦོལ་ཐིག་མངའ་ཁུལ་གྱི་ཨེ་སི་ཀྲོ་ནི་ཡ་གི་ནང་གི་མཛད་རིམ་ཁག་ལེགས་པར་གྲུབ་པའི་རྗེས་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་ལ་ཐེ་བི་ཡ་གི་གྲོང་ཁྱེར་རི་ག་རུ་ཕེབས་འབྱོར་གྱི་སྐབས་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་གིས་གནམ་ཐང་ནས་ཕེབས་བསུ་བྱས་འདུག། ཉིན་རྒྱབ་སྲིད་སྐྱོང་མཆོག་གིས་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུ་ལ་མཉམ་ཞུགས་ཀྱིས་བོད་དོན་གི་སྐོར་ལ་གསུང་བཤད་གནང་ཡོད་ཅིང་སྐབས་དེར་ཚོགས་བཅར་བ་རྣམས་ཀྱིས་དོ་སྣང་ཆེན་པོ་གིས་རིག་གཞུང་དང་སྐད་ཡིག་གཅེས་སྐྱོང་དང་སྲུང་སྐྱོབ་ལ་ཐེ་བི་ཡ་གིས་བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས་མཉམ་སྦྲེལ་རྒྱལ་ཚོགས་སུ་བོད་དོན་གླེང་ཕྱོགས་བོད་མིའི་སྒྲིག་འཛུགས་དང།

ཝང་ཡིང་གི་ཐོག་ཞིབ་བཤེར་བྱེད་བཞིན་པའི་གནས་ཚུལ་ཐོན་པ་འདི་ནི་ཉེ་བའི་དུས་ཡུན་གྱི་ནང་བོད་རང་སྐྱོང་ལྗོངས་ཀྱི་ཆེས་མཐོའི་དཔོན་རིགས་མང་བོ་ཞིག་ཞིབ་བཤེར་བྱས་པའི་ནང་གི་གནས་ཚུལ་ཐོན་པ་གསར་ཤོས་དེ་ཆགས་ཡོད། བོད་རང་སྐྱོང་ལྗོངས་སྲིད་གཞུང་གི་དམར་ཤོག་ཚོགས་པ་གི་ཚོགས་མི་དང་རང་སྐྱོང་ལྗོངས་ཀྱི་གཙོ་འཛིན་གཞོན་པ་ཝང་ཡིང་གིས་སྒྲིག་གཞི་དང་ཁྲིམས་ལུགས་ལས་འགལ་བའི་གནས་སྟངས་ཀྱི་ཐོག་ནས་རྒྱ་ནག་དབུས་སྒྲིག་ཁྲིམས་ལྷན་ཁང་དང་རྒྱལ་ཁབ་ལྟ་ཞིབ་ལྷན་ཁང་གིས་སྒྲིག་ཁྲིམས་ཞིབ་བཤེར་དང་ལྟ་ཞིབ་བརྟག་དཔྱད་བྱེད་ཀྱིན་ཡོད་པ་ཕྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་དགུ་གི་ཉིན་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཁག་ནས་གནས་ཚུལ་སྤེལ་འདུག་ཉེ་བའི་དུས་ཡུན་གྱི་ནང་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་མང་བོ་ཞིག་ལྐོག་དངུལ་དང་འབྲེལ་བ་དང་རྨོངས་དད་ཀྱི་བྱ་སྤྱོད་སྤེལ་བ་སོགས་ཀྱི་ཉེས་མིང་སྣ་ཚོགས་ཀྱི་ཐོག་ནས་ཞིབ་བཤེར་བྱས་པའི་གནས་ཚུལ་ཐོན་གྱི་ཡོད།

ཁྲིམས་ཐོག་གྱོད་གཏུག་བྱ་རྒྱུ་ཡིན་པ་སོགས་བཀོད་འདུག་ཡང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བདུན་པ་གི་ནང་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པ་གི་ཚོགས་མི་དང་རང་སྐྱོང་ལྗོངས་ཀྱི་གཙོ་འཛིན་གཞོན་པ་ཀྲང་ཡུང་ཙེ་ཡིས་ལྐོག་ཟ་ལྐོག་དངུལ་ལེན་པ་དང་སྒྲིག་ཁྲིམས་ནས་འགལ་བའི་ལས་དོན་མང་དག་ཅིག་བརྩམས་པའི་ནག་ཉེས་བཙུགས་པའི་ཐོག་ནས་དམར་ཤོག་ཚོགས་པ་དང་གཞུང་ཞབས་ནས་ཕྱིར་འབུད་བཏང་སྟེ་ཁྲིམས་ལུགས་ཀྱི་ལྟར་གྱོད་གཏུག་ཞིབ་བཤེར་བྱ་རྒྱུའི་ཐག་གཅོད་བྱས་ཡོད་འདུག་བོད་ནང་གི་གཞུང་ཕྱོགས་དཔོན་རིགས་ཚོས་སྔར་ནས་ད་བར་བོད་ཀྱི་སྤྱི་ཚོགས་བརྟན་ལྷིང་དང་ཁ་བྲལ་ལ་འགོག་རྒོལ་གྱི་གནད་དོན་ལ་ཁ་གཡར་བྱས་ཏེ་དྲག་གནོན་བྱས་པའི་ཐོག་ནས་སྒེར་དོན་སྒྲུབ་པ་དང་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ཚབས་ཆེར་སྤེལ་བཞིན་པར་མང་ཚོགས་ཀྱི་ངོས་ནས་མི་འདོད་པ་ཆེན་པོ་ཡོད་སྐོར་རང་ཉིད་ཀྱི་བདེ་འཇགས་སྲུང་སྐྱོབ་ཀྱི་ཆེད་མིང་ཕྱིར་བསྒྲགས་བྱེད་འདོད་མེད་པའི་བོད་མི་ཁག་ཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་བྱས་ཤིང་ཉེ་བའི་དུས་ཚོད་ཀྱི་ནང་རྒྱ་ནག་རྒྱལ་ཡོངས་སུ་དབུས་སྒྲིག་ཁྲིམས་ལྷན་ཁང་དང་རྒྱལ་ཁབ་ལྟ་ཞིབ་ལྷན་ཁང་གིས་དམར་ཤོག་ཚོགས་པ་གི་འགོ་ཁྲིད་དང་གཞུང་ཞབས་པ་ཚོའི་ཐོག་ལ་བརྟག་དཔྱད་བྱས་པའི་བརྒྱུད་རིམ་གྱི་ནང་བོད་རང་སྐྱོང་ལྗོངས་ཟེར་བའི་ཁུལ་གྱི་དཔོན་རིགས་ཚོ་ལ་ཡང་ཞིབ་བཤེར་བྱེད་བཞིན་འདུག་ཅིང་གོང་གི་ཞིབ་བཤེར་བྱ་ཡུལ་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་འདི་ཚོ་ནི་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་མིའི་དཔོན་རིགས་ཤ་སྟག་ཡིན་པ་རེད་འདུག།

ཨ་རག་གནའ་དཔྱོད་ཡུལ་མི་རྫོགས་རིགས་ཀྱི་ཐུབ་བསྟན་བཤད་སྒྲུབ་དགེ་འཕེལ་གླིང་དགོན་པ་གི་དབུ་འབྱེད་མཛད་སྒོ་གི་ཐོག་ལ་འབྱོར་ཡོད་ཅིང་སྐབས་དེར་མཛད་སྒོ་གི་སྐུ་མགྲོན་གཙོ་བོར་ཨ་རག་གནའ་དཔྱོད་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་ཕེབས་ཡོད་པ་ལྟར་ཉིན་དེའི་ཕྱི་དྲོར་ཀ་ལག་ཐང་གི་སྐོར་སྐྱོད་མགྲོན་ཁང་དུ་ས་གནས་འགོ་འཛིན་རབ་བརྟན་ཚེ་རིང་གིས་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་དང་མཇལ་འཕྲད་ཀྱིས་བསྟན་འཛིན་སྒང་བོད་མིའི་གཞིས་ཆགས་ཀྱི་ད་ལྟའི་གནས་སྟངས་ངོ་སྤྲོད་བྱས་པ་དང་འབྲེལ་གཞིས་ཆགས་ཀྱི་དཀའ་སྡུག་མཐའ་དག་ཡིག་ཐོག་ཏུ་ཕུལ་བ་བཞེས་རྗེས་སྤྱི་ཁྱབ་བློན་ཆེན་མཆོག་གིས་རོགས་སྐྱོར་གནང་རྒྱུའི་ཞལ་བཞེས་གནང་འདུག་བལ་བོ་དང་རྒྱ་ནག་གི་བར་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལག་ལེན་དོན་འཁྱོལ་ཡོང་ཐབས་སུ་མཚན་རྟགས་འགོད་རྒྱུ་ཡིན་ལུགས་བལ་བོ་གི་བློན་ཆེན་གཞོན་པ་གིས་གསུངས་འདུག PTI ཞེས་པའི་རྒྱ་གར་གྱི་གསར་ཤོག་གི་སྟེང་ཟླ་བ་འདིའི་ཚེས་ཉི་ཤུ་རྩ་བརྒྱད་གི་ཉིན་གནས་ཚུལ་བཀོད་པར་གཞིགས་ན་བལ་བོ་དང་རྒྱ་ནག་གི་བར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལག་བསྟར་གནང་ཕྱོགས་ཀྱི་ཐད་ལ་གང་མགྱོགས་མཚན་རྟགས་འགོད་རྒྱུ་ཡིན་པ་བལ་བོ་གི་བློན་ཆེན་གཞོན་པ་ནཱ་ར་ཡན་ཁ་ཇི་ཤི་རི་སི་ཏཱ་ལགས་ཀྱིས་བདུན་ཕྲག་སྔོན་མ་གི་གཟའ་སྤེན་པ་གི་ཉིན་འགྲེལ་བརྗོད་གནང་འདུག་ཅིང་འདི་ནི་ཁྱིམ་མཚེས་ཡུལ་གྲུ་གཉིས་ཀྱི་བར་ལོ་བདུན་གྱི་རྗེས་ནས་རྒྱ་ནག་གིས་བཏོན་པའི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་བཞིན་ལག་བསྟར་གནང་ཕྱིར་མཚན་རྟགས་བཀོད་པ་ཞིག་རེད་ལ་བལ་བོ་གི་སྲིད་བློན་གཞོན་པ་ཤི་རི་སི་ཏཱ་ལགས་ཀྱི་གསུང་བཤད་འདི་བཞིན་བལ་བོར་བསྡུས་པའི་དར་གོས་ཚོང་ལམ་གཞོན་སྐྱེས་གླེང་སྟེགས་དང་ལྷོ་ཤར་ཨེ་ཤེ་ཡ་གི་མཉམ་འབྲེལ་ལྷན་ཚོགས་སུ་གསུངས་པ་ཟིག་རེད། ཡིན་ཡང་ཁོང་གིས་ཡུལ་ཕྱོགས་གཉིས་ཀྱི་བར་ལས་འཆར་ལྟར་མཚན་རྟགས་བཀོད་པ་དང་མཉམ་དུ་གང་མགྱོགས་ལག་ལེན་དུ་བསྟར་རྒྱུ་ཡིན་ལུགས་གསུང་བ་ལས་ཞིབ་ཕྲ་གི་ཚེས་གྲངས་ལ་སོགས་གསལ་ཁ་བཏོན་མེད། གསོ་རླུང་ལྗོན་པའི་གསུང་བཤད་ལ་འདི་ཡང་རྒྱ་ནག་དམར་ཤོག་ཚོགས་པ་གི་མཐོ་རིམ་དཔོན་རིགས། སུན་ཧའེ་ཡན་བལ་ཡུལ་དུ་ཡོང་ནས་བལ་བོ་གི་མཐོ་རིམ་དཔོན་རིགས་ཁག་དང་མཇལ་འཕྲད་གནང་བཞིན་པའི་སྐབས་སུ་བྱུང་བ་ཞིག་རེད་ལ། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་དེ་འབྲེལ་མཐུད་དང་སྒོ་འབྱེད་དཔལ་འབྱོར་ཡར་རྒྱས་མཉམ་འབྲེལ་ལ་སོགས་པར་དམིགས་སྒོར་བཟུང་ཡོད་པ་ལྟར་རྒྱ་ནག་གི་རྒྱབ་སྐྱོར་འོག་བལ་ཡུལ་གྱི་རྨང་གཞིའི་འཛུགས་སྐྲུན་གྱི་ཁྱབ་ཁོངས་དཔེར་ན་གཞུང་ལམ་དང་ཟམ་པ། ནུས་པའི་ལས་གཞི་སོགས་བརྒྱུད་དེ་བལ་ཡུལ་འདི་བཞིན་དཔལ་འབྱོར་འཕེལ་རྒྱས་དང་བརྟན་ལྷིང་གི་ཕྱོགས་སུ་བསྐྱོད་རྒྱུ་ཡིན་པ་གསུངས་འདུག་རྒྱ་ནག་གིས་ལས་གཞི་འདི་འདྲ་བརྒྱུད་དེ་བལ་བོ་གི་སྲིད་དོན་པ་ལ་གནོན་ཤུགས་སྤྲོད་ཐུབ་རྐྱེན་ཡུལ་དེའི་ནང་ནས་འཁོད་བཙན་བྱོལ་བོད་མི་གི་གཞི་རྩའི་ལས་འགུལ་རིགས་ལ་ཚད་བཀག་བཟོས་ཏེ་ད་ཆ་བོད་པ་ཚོས་བལ་ཡུལ་དུ་ཆབ་སྲིད་དང་འབྲེལ་བའི་ལས་འགུལ་ཅི་ཡང་སྤེལ་ཆོག་གི་མེད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་གི་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ལ་དུས་བཀག་བསྐྱར་ཞིབ་ཐེངས་བཞི་བ་གི་ཚོགས་འདུ་གི་སྙན་ཐོ་འགྲེམས་སྤེལ་གནང་བའི་ནང་རྒྱལ་ཁབ་གཉིས་ཀྱི་སྙན་ཐོ་གི་ནང་བོད་ལ Tibet ཞེས་པའི་ཚབ་ཏུ་ཞིས་ཙང་ཞེས་ཐ་སྙད་བཀོལ་ཡོད་ཀི་གནད་དོན་དབྱེ་ཞིབ་པ་གིས། རྒྱ་ནག་གིས་རིམ་པས་མཐུན་ཕྱོགས་རྒྱལ་ཁབ་ཚོ་ལ་བོད་ལ Tibet ཞེས་པའི་ཚབ་ཏུ་ཞིས་ཙང་ཞེས་ཐ་སྙད་བཀོལ་འཇུག་རྒྱུ་ཡིན་པ་ཚོད་དཔག་གནང་གི་ཡོད་པ་ལྟར་ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་གི་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ལ་དུས་བཀག་བསྐྱར་ཞིབ་གནང་བའི་རྗེས། རྒྱལ་ཚོགས་ཀྱི་ཚོགས་ཆུང་གི་མཐའ་མ་གི་སྙན་ཐོ་འགྲེམས་སྤེལ་གནང་བའི་ནང། རྒྱལ་ཁབ་གཉིས་ཀྱི་སྙན་ཐོ་གི་ནང་བོད་ལ Tibet ཞེས་པའི་ཚབ་ཏུ་རྒྱ་ནག་གཞུང་གིས་བཀོལ་སྤྱོད་བྱེད་བཞིན་པའི་ཐ་སྙད་ཞིས་ཙང་ཞེས་པ་དེ་བཀོལ་ཡོད་འདུག་རྒྱལ་ཁབ་དེ་གཉིས་ནི་ལྷོ་ཨ་མི་རི་ཀའི་ཝེ་ནེ་ཟུ་ལཱ་དང་གཞན་ནི་ཤར་ཡོ་རོབ་ཀྱི་རྒྱལ་ཁབ་སྦེ་ལོ་རུ་སི་བཅས་གཉིས་ཡིན་འདུག། ལྷོ་ཤར་ཨེ་ཤི་ཡ་གི་མཐུན་ཚོགས་ཀྱི་ཕྱི་འབྲེལ་འགན་འཛིན་ཕྱོགས་ཀྱིས་མ་ཡ་མེར་གྱི་དབུ་ཁྲིད་ནས་ཡུལ་དེའི་ནང་གི་ཛ་དྲག་གི་གནས་སྟངས་ཀྱི་ཐོག་ལ་ཞི་བའི་ཐབས་ལམ་བརྒྱུད་ནས་ཐག་གཅོད་བྱ་རྒྱུའི་འཆར་གཞི་ཡོད་པར་རྒྱབ་སྐྱོར་གནང་ཡོད་འདུག་ཨེ་ཕི་གསར་ལས་ཁང་གིས་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་གནས་ཚུལ་སྤེལ་བར་གཞིགས་ན་ལྷོ་ཤར་ཨེ་ཤི་ཡ་གི་མཐུན་ཚོགས་ཀྱི་ཕྱི་འབྲེལ་བློན་ཆེན་ཕྱོགས་ཀྱིས་མ་ཡ་མེར་གྱི་ནང་བྱུང་བའི་འཁྲུག་རྩོད་ཀྱི་ཛ་དྲག་གནས་སྟངས་མཚམས་འཇོག་བྱ་རྒྱུར་སྐུལ་མ་གཏོང་བཞིན་ཡོད་པ་མ་ཟད་འཚེ་མེད་ཞི་བའི་ཐབས་ལམ་བརྒྱུད་ནས་ཁུལ་དེར་ཞི་བདེ་བསྐྲུན་ཐབས་བྱེད་པའི་འཆར་འགོད་ལ་རྒྱབ་སྐྱོར་ཡོད་པ་བརྗོད་འདུག་ཡང་ལྷོ་ཤར་ཨེ་ཤི་ཡ་གི་མཐུན་ཚོགས་ཀྱི་ཕྱི་འབྲེལ་ཁག་གི་འགན་འཛིན་རྣམས་ཀྱིས་ལ་འོ་སི་གི་རྒྱལ་ཁབ་ཀྱི་ནང་གསར་དུ་འདེམས་ཐོན་བྱུང་བའི་ཛ་དྲག་གི་གནས་ཚུལ་ཐག་གཅོད་བྱེད་ཐབས་ཐད་ཀྱི་དམིགས་བསལ་སྐུ་ཚབ་ཚོ་དང་ཁུལ་གྱི་དབུ་ཁྲིད་ཀྱི་བར་ཐུག་འཕྲད་ཀྱིས་གནས་སྟངས་བཟང་དུ་འགྲོ་བཞིན་ཡོད་པར་རྒྱབ་སྐྱོར་ཡོད་ལུགས་བརྗོད་པ་དང་ཆབས་ཅིག་ཁོང་གིས་མ་ཡ་མེར་གྱི་ནང་གི་ཛ་དྲག་གི་གནས་སྟངས་ཐག་གཅོད་ཀྱི་མ་ཡ་མེར་གི་མི་དམངས་ཚོ་ལ་འཕྲད་པའི་དཀའ་ངལ་སེལ་ཐབས་ཡོང་རྒྱུ་ཡིན་པར་ཡིད་ཆེས་གནང་གི་ཡོད་པ་བཀོད་འདུག་ཡང་གནས་ཚུལ་གྱི་ནང་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོར་མ་ཡ་མེར་གི་དམག་གིས་དྲག་ཤུགས་ཀྱི་ཐོག་ནས་སྲིད་དབང་བཟུང་བ་ནས་བཟུང་མ་ཡ་མེར་གི་ཡུལ་གྲུ་དེའི་ནང་འཁྲུག་རྩོད་རྒྱུན་ཆད་མེད་པར་བྱུང་དང་ཡོང་བཞིན་པ་དང་དེའི་རྐྱེན་གྱིས་ལོ་ངོ་བཅུ་གི་རིང་མ་ཡ་མེར་གི་རྒྱལ་ཁབ་ཀྱི་ནང་གི་དམངས་གཙོ་གི་ལམ་ལུགས་ལ་ཚོད་ལྟ་དང་དཔལ་འབྱོར་ཐད་ཀྱི་བཅོས་སྒྱུར་བྱས་པ་སོགས་ཀྱང་མཚམས་འཇོག་བྱས་འདུག།

ཁོང་ལྡི་ལི་ནས་འབྲས་སྤུངས་སུ་དམིགས་བསལ་གྱི་གནམ་གྲུའི་ཐོག་གདན་འདྲེན་བྱས་ཏེ། ཕྱི་ཚེས་ཉེར་དགུ་ཉིན་གྱི་ཞོགས་པའི་ཆུ་ཚོད་དྲུག་དང་སྐར་མ་བཅུ་བདུན་གྱི་སྟེང། རྡོ་འབུམ་རིན་པོ་ཆེ་མཆོག་དགུང་གྲངས་གྱ་གཉིས་ཐོག་ཁོང་གི་བླ་བྲང་དུ་སྐུ་ངལ་གང་ཡང་མེད་པར་དགོངས་པ་རྫོགས་པ་རེད་འདུག་དེའི་སྐོར་རྡོ་འབུམ་བླ་བྲང་གི་ཕྱག་མཛོད་དགེ་བཤེས་བསྟན་འཛིན་རྡོ་རྗེ་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན། ད་རེས་ངའི་རྩ་སོན་ལ་མི་བསད་ཡིན་སློག་འགྲོ་ཕྱིན་གྱིན་དེ་འདྲ་ཡོད་དེ་འདྲ་ང་ཚོ་གོ་སྒྲིག་བཟོས་ནས་མར་འབྲས་སྤུངས་ཕེབས་ནས་ད་ནང་ཞོགས་ཁའི་ཆུ་ཚོད་དྲུག་དང་སྐར་མ་བཅུ་བདུན་ཡི་ཐོག་ལ་ཨ་ནི་དགོངས་པ་དེ་རྫོགས་པ་རེད།
རྡོ་འབུམ་སྐུ་འཕྲེང་གསུམ་པ་བློ་བཟང་བསྟན་འཛིན་མཆོག་ནི་རབ་བྱུང་བཅུ་དྲུག་པའི་ཆུ་རྟའམ། སྤྱི་ལོ་གཅིག་དགུ་བཞི་བཅུ་ཞེ་གཉིས་ལོར་མདོ་ཁམས་སྒ་བ་རིན་ཆེན་ཚོ་དྲུག་གི་དགའ་བཞི་དབྱིན་རྡོར་ཡབ་བཀྲ་ཤིས་དཔལ་འབྱོར་དང། ཡུམ་ལོ་ཡག་སྒྲོལ་མ་གཉིས་ཀྱི་སྲས་སུ་སྐུ་འཁྲུངས་ཤིང། སྐུ་ན་ཆུང་དུས་ནས་རྡོ་འབུམ་སྐུ་འཕྲེང་གོང་མའི་ཡང་སྲིད་དུ་ངོས་འཛིན་གྱིས། བཀྲ་ཤིས་དར་རྒྱས་དགོན་དུ་གདན་དྲངས་ནས། རྡོ་འབུམ་སྐུ་འཕྲེང་གོང་མའི་གདན་སར་ཁྲི་འདོན་མཛད་ཡོད་པ་རེད། མདོ་ཁམས་བསྟན་པའི་སྒྲོན་མེ་དར་དགོན་མཁན་པོ། བྱམས་པ་མཁས་གྲུབ་དང་དགེ་བཤེས་ཡ་མ་ཚེ་དཔག་སོགས་སུ་ཞབས་དྲུང་ནས་ཡི་གེ་འབྲི་ཀློག་དང་ཆོས་སྤྱོད་ཆོ་ག། བསྡུས་གྲྭ་དང་རྟགས་རིགས་སོགས་ལ་གསན་སྦྱོང་གནང། འཁྲུངས་སར་སྐུ་འཕྲེང་བཞི་པ་བསྟན་འཛིན་བློ་བཟང་དཔལ་ལྡན་ལས་དགེ་ཚུལ་གྱི་སྡོམ་པ་བཞེས་ཤིང། དགུང་ལོ་བཅུ་གཉིས་པར་དབུས་འགྱུར་ཆོས་ཀྱི་ཞིང་སར་ཞབས་སོར་འཁོད་དེ། དཔལ་ལྡན་འབྲས་སྤུངས་བློ་གླིང་གྲྭ་ཚང་དུ་ཆོས་ཞུགས་མཛད་ཡོད་པ་རེད་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་མོ་བསོད་ནམས་མགོན་པོ་མཆོག་སོགས་དགེ་བའི་བཤེས་གཉེན་དུ་མ་བསམ་སྦྱོར་གཉིས་ཀྱི་ཚུལ་བཞིན་བསྟེན་ཏེ། ཤིང་རྟ་ཆེན་པོ་དག་གི་གཞུང་ལུགས་དང་འཇམ་མགོན་བླ་མ་ཡབ་སྲས་ཀྱི་ལེགས་བཤད། པཎ་ཆེན་བསོད་ནམས་གྲགས་པའི་ཡིག་ཆ་སོགས་ལ་གསན་སྦྱང་རྒྱ་ཆེར་གནང་ཡོད་པ་རེད་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་གིས་བོད་མི་ཡོངས་རྫོགས་ཁ་འཐོར་དུ་འགྲོ་དགོས་བྱུང་བའི་སྐབས་སུ། ཁོང་ཡང་རྒྱ་གར་འཕགས་པའི་ཡུལ་ལ་བཙན་བྱོལ་དུ་འབྱོར། བྱེས་ཀྱི་ཆོས་སྡེ་དང་པོ་སྦག་ས་ཆོས་སྒར་དུ་ཞུགས་ནས། སྔར་གྱི་སློབ་སྦྱོང་ཟབ་མོའི་འཕྲོ་མཐུད་པ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཞལ་སྔ་ནས་དགེ་སློང་གི་སྡོམ་པ་བཞེས་པ་མ་ཟད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་སྐྱབས་རྗེ་ཡོངས་འཛིན་རྣམ་པ་གཉིས། སྐྱབས་རྗེ་སོང་རིན་པོ་ཆེ་མཆོག། སེར་བྱེས་དགེ་བཤེས་ཨོ་རྒྱན་བསྟན་འཛིན་སོགས་ལས། མདོ་སྔགས་ཀྱི་ཆོས་དུ་མའི་དབང་ལུང་མན་ངག་རྒྱ་ཆེར་མནོས་ཤིང་སྤྱི་ལོ་གཅིག་དགུ་དྲུག་ཅུ་རེ་དགུ་ལོར་ཝར་ཎ་ལེགས་སྦྱར་སློབ་གྲྭར་ཞུགས་ནས་སྤྱི་ལོ་གཅིག་དགུ་བདུན་ཅུ་དོན་གཉིས་ལོར་ཨ་ཙརྱ་ཨང་དང་པོའི་ཕྱག་འཁྱེར་བླངས། སྤྱི་ལོ་གཅིག་དགུ་བདུན་ཅུ་དོན་གཉིས་ལོར་ལྡི་ལིའི་བོད་ཀྱི་དཔེ་མཛོད་ཁང་གི་ཕྱག་ལས་གནང་བཞིན་རྡ་ས་བོད་ཀྱི་དཔེ་མཛོད་འགན་འཛིན་དུ་གནས་སྤོས་གནང་བ་ལྟར་ཕྱག་ལས་རྒྱ་ཆེར་གནང་ཞིང་དཔེ་མཛོད་ཁང་དུ་བོད་ཡིག་གི་དཀར་ཆག་དེང་ལུགས་དང་མཐུན་པར་སྒྲིག་སྟངས་དང་གསུང་རབ་སྡེ་ཚན་དབྱེ་སྟངས་གསར་བཅོས་ཀྱི་འགན་འཁུར། སྤྱི་ལོ་གཅིག་དགུ་བདུན་ཅུ་དོན་ལྔ་ལོར་སྐབས་དེའི་བློ་གླིང་མཁན་པོ་ཚེ་ཁང་ཡེ་ཤེས་ཐུབ་བསྟན་མཆོག་ནས་ཁོང་གི་ཕུལ་དུ་བྱུང་བའི་གནའ་དེང་གི་ཤེས་ཡོན་ཟབ་མོ་ལ་བསྔགས་བརྗོད་དང་བཅས་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས། སྤྱི་ལོ་གཅིག་དགུ་བདུན་ཅུ་དོན་བདུན་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན ྋསྐུ་སྒེར་དྲུང་ཆེའི་ཕྱག་ལས་གནང། ྋགོང་ས་མཆོག་གི་ཆིབས་ཞབས་བྱས་ནས་འཇར་པན་དང་སི་ཝི་སི་ལན་དྲི། ཨ་མེ་རི་ཀ་དང་ཨུ་རུ་སུ། སོག་ཡུལ་བཅས་ལ་ཕེབས་པ་དང། བོད་ལ་བསྟན་སྲིད་ལ་སྨན་པའི་རླབས་ཆེན་གྱི་མཛད་རྗེས་རྒྱ་ཆེར་བསྒྲུབས། སྤྱི་ལོ་གཅིག་དགུ་གྱ་གཅིག་ལོར། རྒྱ་གར་རྒྱལ་ས་ལྡི་ལི་ན་ཡོད་པའི། བོད་ཁང་གི་གནའ་དེང་རིག་གཞུང་དང་བཅས་པའི་བསྟི་གནས་གལ་ཆེན་ཞིག་ལ་བརྩིས་ནས། གོང་རིམ་ནས་བཀའ་མངགས་ལྟར། ལྡི་ལིའི་བོད་ཁང་གི་འགན་འཛིན་གནང་ནས། བོད་ཀྱི་ཐུན་མོང་དང་ཐུན་མོང་མིན་པའི་རིག་གནས་ལ་ཞིབ་འཇུག་དང། མཁས་དབང་མཉམ་འཛོམས་ཀྱི་བགྲོ་གླེང་ཞིབ་འཇུག་དཔྱད་གཏམ་སྤེལ་བས། དེབ་འཕྲེང་ཟ་མ་ཏོག་སོགས་སྤེལ་བ་ལ་བརྟེན་ནས་ལྡི་ལིའི་བོད་ཁང་དེ་བཙན་བྱོལ་ཁྲོད་ཀྱི་བོད་ཀྱི་གནའ་དེང་རིག་པའི་རིག་གཞུང་ཉམས་ཞིབ་ཁང་གི་བསྟི་གནས་སུ་བསྒྱུར་བ་རེད་ལ་གནས་ཚུལ་དེའི་སྐོར་ནས་ལྡི་ལིའི་བོད་ཁང་གི་འགན་འཛིན་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་ལ་བཅར་འདྲི་བྱས་སྐབས་ཁོང་གིས་གསུངས་དོན་ལ། ལོ་སུམ་ཅུ་ཙམ་ཐུགས་འགན་བཞེས་གནང་བཞག་ལྡི་ལི་བོད་ཁང་གི། ཨ་ནི་ད་ཐུགས་འགན་བཞེས་གནང་པའི་སྐབས་ལ་ད་ལྡི་ལི་བོད་ཁང་དཀའ་ལས་ཁག་གེ་ཁག་དུས་རེད། ད་ནི་གཙོ་བོ་བོད་ཁང་དུ་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་ཡོད་པ་དེ་ཨ་འཐུག་བྱས་ནས་ད་ཅིག་ཕྱག་བསྟར་གནང་ཡས་དང་དེ་འདྲའི་གནང་བྱས་དཔེ་མི་སྲིད་སྐུ་ལས་ཞེ་པོ་ཅིག་གནང་བ་རེད་དེ་སྐབས་དུས་ཚོད་ཁོ་རང་ཉག་ཕྲ་པོ་ཞེ་པོ་ཅིག་རེད་རེད་དེ་ཡིན་ན་ཡང་ཅིག་སྙིང་སྟོབས་ལྷག་བསམ་ཟོལ་མེད་ཐོག་ནས་སྐུ་ལས་ཞེ་པོ་ཅིག་གནང་བྱས་དེ་འདྲ་བྱས་ནས་ཨ་ནི་ད་ལྟ་མཛད་རྗེས་ལ་བྱས་པ་ཡིན་ན་དཔེར་ན་བོད་ཁང་འདི་དཔེར་ན་ཅིག་རྒྱ་གར་དབུས་གཞུང་དང་འབྲེལ་བའི་གིས་ཨ་ནི་ཀྱི་མི་སྣ་གལ་ཆེ་མང་པོ་དང་འབྲེལ་བ་ཆགས་འབྲེལ་བ་གནང་ཡས་དེ་ག་ནང་བཞིན་བྱས་ནས་བོད་ཁང་རང་གི་ལས་རིམ་ཆེ་བ་ད་ལས་རིམ་ཆེ་བ་ལ་བྱས་པ་ཡིན་ན་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་དེ་ད་ལྟ་རྩ་ཆེ་བའི་ཨ་ནི་རོལ་དབྱངས་ཟེར་བྱས་རྩ་ཆེ་བའི་རོལ་དབྱངས་ཟེར་བྱས། sacred music ཨོ་དེ་འདྲའི་ཅིག་གི་མཛད་རིམ་བཙུགས་ནས་དེའི་ནང་ལོགས་ལ་ཕལ་ཆེར་ད་འཁྲབ་སྟོན་གནང་མཁན་ནང་ལོགས་ལ་རྒྱལ། རྒྱལ་ཁབ་འདྲ་མིན་སྣ་ཚོགས་ཀྱི་ཐོག་ནས་འདི་འདྲའི་བྱས་ནས་མི་ཕལ་ཆེར་བདུན་བརྒྱ་ལྷག་ཞིག་འདི་ནང་ལོགས་མཉམ་ཞུགས་གནང་ཤག་འདི་ད་ལྟ་མཛད་རིམ་ཁོ་རའི་གནང་ས་དེ་ལྡི་ལི་གཅིག་པོ་མ་ཡིན་པ་ཅིག་ས་ཁུལ་ཁ་བ་ས་ཁུལ་མང་པོར་གནང་ཤག་འདི་ཡང་བལ་དུ་ག་ནས་སྔོན་ནས་བོད་ཁང་གི་ད་ལྟ་བར་དུ་བོད་ཁང་ལོ་རྒྱུས་ལ་བྱས་པ་ཡིན་ན་མཛད་རྗེས་ད་ཆེ་ཤོས་རུ་ཆགས་བསྡད་ཡོད་རེད་འདི་རིན་པོ་ཆེ་གི་སྐུ་ལས་བསྐྱོན་ཆེ་བ་འདི་འདྲའི་ཅིག་རེད།

ལྷད་མེད་དངུལ་དཀར་མེ་ལོང་སོགས་དབྱིན་བོད་གཉིས་ཀྱི་ཐོག་ནས་ལྗགས་རྩོམ་མཛད་པ་དང། རྗེའི་གསུང་ལམ་གཙོ་རྣམ་གསུམ་དབྱིན་སྐད་དུ་བསྒྱུར་བ་དང། བོད་དོན་ལ་ཕན་རླབས་ཆེ་བའི་གསུང་རྩོམ་ཐུང་ངུ་ཤིན་ཏུ་མང་པོ་རྒྱ་བོད་དབྱིན་གསུམ་གྱི་དུས་དེབ་དང་ཚགས་པར་བརྒྱུད་ནས་འགྲེམས་སྤེལ་གནང་མྱོང་བ་རེད། ཐེངས་འདིའི་ལེ་ཚན་དུ་བོད་དང་ཨུ་རུ་སུ། སོག་པོ་བཅས་ཀྱི་ལོ་རྒྱུས་འབྲེལ་བ་གྱི་ཁྲོད་ཀྱི་གཞུང་འབྲེལ་མི་སྣ་རྡོ་རྗེ་ཡབ་ཀྱི་སྐོར་བསོད་ནམས་ཚེ་རིང་གིས་ངོ་སྤྲོད་བྱས་པ་ཞིག་ལ་གསན་རོགས་ཞུ། ལེ་ཚན་སྔོན་མའི་ནང་དུ་ང་ཚོས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་མཚན་ཞབས་སོག་པོ་རྡོ་རྗེ་ཡབ་བརྒྱུད་ནས་བོད་དང་ཨུ་རུ་སུ་གཉིས་ཀྱི་བར་ལ་གཞུང་ཕྱོགས་ཀྱི་འབྲེལ་བ་ཇི་ལྟར་ཚུགས་པའི་ལོ་རྒྱུས་ཀྱི་སྐོར་ངོ་སྤྲོད་མདོར་བསྡུས་ཤིག་བྱས་པ་ཡིན། བོད་ཀྱི་ཆོས་དང་རིག་གནས་གང་གི་ཐད་ནས་ཀྱང་སོག་པོའི་དགེ་བཤེས་གྲགས་ཅན་མང་བོ་ཞིག་བྱུང་ཡོད། ཡིན་ནའང་དེ་དག་གི་ཁྲོད་ནས་སོག་པོ་རྡོ་རྗེ་དབྱིབས་ཀྱི་སྐོར་ཉེ་བའི་ལོ་ཁ་ཤས་ཀྱི་རིང་ལ་བཙན་བྱོལ་སྤྱི་ཚོགས་ཁྲོད་དུ་དོ་སྣང་གསར་བ་ཞིག་སླེབས་ཡོད། དེ་ནི་གཙོ་བོར་ཆིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོར་བོད་སོག་གཉིས་ཀྱི་བར་ལ་རང་བཙན་རྒྱལ་ཁབ་འདྲ་མཉམ་གྱི་ཐོག་ནས་ཆིངས་ཡིག་ཅིག་བཞག་པ་དེ་ལ་འབྲེལ་བ་ཡོད་པ་ཞིག་རེད། དེ་ཡང་བོད་སོག་གཉིས་ཀྱི་བར་ལ་བཞག་པའི་རང་བཙན་གྱི་ཆིངས་ཡིག་དེའི་སྐོར་ལ་སོག་པོ་གི་ངོས་ནས་འདས་པའི་ལོ་མང་བོ་ཞིག་གི་རིང་ལ་དེ་ཙམ་དྲིལ་བསྒྲགས་བྱས་མེད་པ་དང། བར་སྐབས་ཤིག་ནས་སོག་པོ་གི་ཆབ་སྲིད་ཀྱི་ཐོག་ལ་འགྱུར་བ་སོང་སྟེ་རང་བཙན་གྱི་ཆིངས་ཡིག་དེ་ཕྱི་ཕྱོགས་ལ་དྲིལ་བསྒྲགས་བྱེད་མགོ་བརྩམས་པ་མ་ཟད་ད་དུང་དེའི་སྐོར་ལ་ཉིས་སྟོང་བཅུ་ཐམ་པ་ལོ་གི་སྤྱི་ཟླ་བཅུ་གཉིས་ཀྱི་ནང་སོག་པོའི་རྒྱལ་ས་རུ་མཁས་པ་གི་བགྲོ་གླེང་ཚོགས་འདུ་ཞིག་གོ་སྒྲིག་བྱས་པ་མ་ཟད་བཙན་བྱོལ་བོད་མིའི་ཁྲོད་ནས་མི་བདུན་ཙམ་ཚོགས་འདུ་དེའི་ཐོག་ཏུ་གདན་འདྲེན་ཡང་ཞུས་ཡོད་པ་རེད། དེ་ནས་ལོ་གཅིག་གི་རྗེས་སུ་བོད་གཞུང་གི་ཕྱོགས་ནས་ཀྱང་རྒྱ་གར་རྡ་རམ་ས་ལར་ཆིངས་ཡིག་འདིའི་སྐོར་ལ་ཚོགས་འདུ་ཐེངས་གཉིས་པ་ཞིག་ཚོགས་ཡོད་ཅིང། ཚོགས་འདུ་དེ་ནི་སྐབས་དེའི་བོད་གཞུང་ཕྱི་དྲིལ་ལས་ཁུངས་ཀྱིས་གོ་སྒྲིག་བྱས་པ་ཞིག་རེད། ཚོགས་འདུ་གི་དངོས་གཞི་གི་བགྲོ་གླེང་གི་ཐོག་ཏུ་གསར་འགོད་པ་ཡང་བཏང་མེད་ཅིང་ཚོགས་འདུ་གི་མཇུག་བསྡོམས་ཀྱི་ཐོག་ཏུ་སྐབས་དེའི་བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེ་མཆོག་གིས་ཡོངས་གྲགས་ཀྱི་སྒོ་ནས་གཏམ་བཤད་འདི་ལྟར་གནང་ཡོད། སོག་པོ་གི་ངོས་ནས་སྔོན་མ་ཆིངས་ཡིག་འདི་དྲིལ་བསྒྲགས་ཞེ་དྲག་བྱེད་ཀྱི་ཡོད་པ་མ་རེད། འདས་པའི་ལོ་ཁ་ཤས་ནས་ཁོང་ཚོས་ཆབ་སྲིད་ཀྱི་ལངས་ཕྱོགས་ཤིག་གི་ཐོག་ནས་དྲིལ་བསྒྲགས་བྱེད་རྒྱུ་ཐག་ཆོད་བྱུང་བ་དང་དེའི་ནང་དོན་ཡང་བཙན་བྱོལ་སྒྲིག་འཛུགས་དང་གྲོས་བསྡུར་བྱས་ནས་ཐག་གཅོད་བྱས་པ་ཞིག་རེད། རྗེས་སུ་དེ་དྲིལ་བསྒྲགས་བྱེད་རྒྱུ་ལ་ང་ཚོ་ལས་ཁོང་ཚོར་སེམས་ཤུགས་ཆེ་བ་འདུག་ང་སྒེར་ལ་མཚོན་ན་ཆིངས་ཡིག་འདི་གསལ་བོ་བཟོ་བ་དང་དྲིལ་བསྒྲགས་བྱེད་རྒྱུ་གི་སེམས་ཤུགས་དེ་ཙམ་མེད། གང་ཡིན་ཞེ་ན་ཆིངས་ཡིག་འདིའི་བརྗོད་བྱ་ཡོངས་རྫོགས་ཀྱི་ནང་ན་ད་ལྟའི་བཙན་བྱོལ་གཞུང་གི་གཞུང་འབྲེལ་གྱི་ལངས་ཕྱོགས་དང་མ་མཐུན་པ་ཁ་ཤས་ཡོད། དེར་བརྟེན་ང་ཚོས་ཆེད་དུ་འདི་ཆེན་པོ་བཟོས་བསྡད་ན་སོ་སོའི་ལངས་ཕྱོགས་དང་མི་མཐུན་པའི་བརྗོད་ཚིག་ཡོད་པ་དེ་ཚོ་ཡང་ཁས་ལེན་བྱེད་དགོས་མཁན་ལྟ་བུ་ཞིག་ཆགས་འགྲོ་གི་འདུག་བསམ་གྱི་འདུག་ཆིངས་ཡིག་འགོ་བཙུགས་དུས་ནས་སོག་པོ་དང་བོད་པ་གཉིས་ཀ་མན་ཇུ་གི་མངའ་འོག་ནས་རང་བཙན་མཉམ་པོར་ཐོབ་པ་དང་དེའི་རྒྱུ་མཚན་གྱིས་ང་ཚོས་ཆིངས་ཡིག་འཇོག་གི་ཡིན་ཞེས་བརྗོད་ཚིག་འཁོད་ཡོད་པ་རེད། ཡིན་ནའང་སོག་པོའི་ངོས་ནས་ཉེ་ཆར་ནས་བོད་སོག་གི་ཆིངས་ཡིག་དེ་རྒྱལ་སྤྱི་གི་ནང་མངོན་གསལ་དོད་པོ་བཟོ་རྒྱུ་གི་ཐབས་ཤེས་བྱས་པ་དེ་བཀའ་ཤག་གི་ངོས་ནས་དགའ་བསུ་ཞུ་རྒྱུ་དང་རྒྱབ་སྐྱོར་མཐུན་རྐྱེན་མ་བྱས་ཐབས་མེད་དུ་མཐོང་ནས་ཐག་ཆོད་བྱས་པ་ཞིག་རེད། མ་འོངས་པ་ལ་ཡང་ལས་རིམ་འདི་དང་འབྲེལ་བའི་མཁས་པ་གི་བགྲོ་གླེང་ཚོགས་འདུ་གོ་སྒྲིག་བྱེད་རྒྱུ་གིས་མཚོན་པའི་ག་རེ་ཡིན་ནའང་བྱེད་རྒྱུ་གི་འདུན་པ་དང་འཆར་གཞི་ཡོད་ཅེས་གསུངས་ཡོད། གནས་ཚུལ་འདི་དང་འབྲེལ་ནས་ཉེ་བའི་ལོ་ཁ་ཤས་ཀྱི་གོང་ལ་རྡ་རམ་ས་ལ་གི་བོད་ཀྱི་འགྲེམས་སྟོན་ཁང་དུ་དེ་རིང་གི་ང་ཚོ་གི་བརྗོད་གཞི་གི་མི་སྣ་རྡོ་རྗེ་དབྱིབས་ལགས་ཀྱི་མི་ཚེ་དང་འབྲེལ་བའི་བརྙན་པར་གྱི་འགྲེམས་སྟོན་ཞིག་གོ་སྒྲིག་བྱས་ཡོད། སོག་པོ་རྡོ་རྗེ་དབྱིབས་ནི་གོང་དུ་བཤད་པའི་བོད་སོག་གཉིས་ཀྱི་བར་གྱི་རང་བཙན་གྱི་ཆིངས་ཡིག་དེ་དང་འབྲེལ་ནས་མ་གླེང་ཀ་མེད་ཀྱི་ལོ་རྒྱུས་མི་སྣ་ཞིག་ཏུ་གྱུར་ཡོད་པ་རེད། བོད་མི་མང་པོ་ཞིག་གི་བསམ་པར་ཆིངས་ཡིག་འདིས་བོད་ནི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་མཚོན་ཐུབ་པ་མ་ཟད་བོད་རང་བཙན་ཡིན་པའི་ཁུངས་སྐྱེལ་གྱི་ཡིག་ཆ་གལ་ཆེན་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད། ད་ལྟའི་སྲིད་སྐྱོང་བློ་བཟང་སངས་རྒྱས་ལགས་སོག་པོ་རྡོ་རྗེ་ཡིབ་ཀྱི་མི་ཚེ་གྱི་ལོ་རྒྱུས་དང་འབྲེལ་བའི་བརྙན་པར་གྱི་འགྲེམས་སྟོན་དེའི་སྐུ་མགྲོན་གཙོ་བོར་གདན་འདྲེན་ཞུས་ཡོད་པ་ལྟར་སྲིད་སྐྱོང་བློ་བཟང་སངས་རྒྱས་ལགས་ཀྱིས་སྐབས་དེར་གནས་ཚུལ་འདིའི་སྐོར་ལ་གཏམ་བཤད་འདི་ལྟར་གནང་ཡོད། ལོ་རྒྱུས་སུ་བོད་འདི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དང། སྦི་རི་ཡ་ཏི་དང་ཁལ་མུག་སོགས་ཀྱིས་གཙོས་པའི་མཐའ་འཁོར་རྒྱལ་ཁབ་བར་གྱི་ཕྱི་འབྲེལ་ག་ཚོད་ཡོད་པ། དེ་བཞིན་དུ་རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་གིས་གཙོ་བྱས་པའི་སྐབས་དེའི་བོད་གཞུང་གིས་འབད་བརྩོན་ག་ཚོད་ཅིག་གནང་བ་དང་དེ་ལ་འབྲས་བུ་ག་ཚོད་ཅིག་ཐོབ་པའི་དཔང་རྟགས་སུ། པར་རིས་འདི་དག་ཡག་པོ་ཉར་ཐུབ་པ་དེར་འགྲེམས་སྟོན་ཁང་དང་དེ་མིན་པའི་འབྲེལ་ཡོད་མི་སྣ་རྣམས་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག་ང་ཚོ་དགའ་དགོས་པ་ཞིག་རེད་ཅེས་བཤད་ཡོད། གནས་ཚུལ་འདི་དག་དང་ཕན་ཚུན་འབྲེལ་ཆགས་པའི་ཐོག་ནས་བཙན་བྱོལ་སྤྱི་ཚོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ཏུའང་སོག་པོ་རྡོ་རྗེ་ཡིབ་དང་འབྲེལ་བའི་གསར་འགྱུར་དང་གནས་ཚུལ་སྔ་རྗེས་སུ་ཐོན་བཞིན་ཡོད་པ་ཞིག་རེད། ཡིན་ནའང་གནས་ཚུལ་འདི་དག་གི་སྔོན་ལ་བོད་ཀྱི་སྤྱི་ཚོགས་ཁྲོད་དུ་སོག་པོ་རྡོ་རྗེ་ཡིབ་ཀྱི་སྐོར་ལ་དོ་སྣང་རྩ་ནས་མེད་པའང་མ་རེད། སོག་པོ་རྡོ་རྗེ་ཡིབ་ནི་འབྲས་སྤུངས་དགོན་པ་གི་ཆོས་སྒོར་ཞུགས་ཏེ་ལྷ་ས་གི་སྨོན་ལམ་ཆེན་མོ་གི་ཐོག་ཏུ་དགེ་བཤེས་ལྷ་རམས་འཕར་མ་གི་མིང་རྟགས་བཞེས་པའི་དགེ་བཤེས་ཤིག་ཡིན་པས་བོད་ཀྱི་ནང་བསྟན་རིག་གནས་ཀྱི་ལོ་རྒྱུས་ཁྲོད་དུ་ཁོང་གི་རྣམ་ཐར་དང་མཛད་པ་རྣམས་སྔར་ནས་དོ་སྣང་བྱས་ཏེ་ཡིག་ཐོག་ཏུ་འཁོད་ཡོད། དེ་ཡང་ཆོས་སྡེ་ཆེན་པོ་དཔལ་ལྡན་འབྲས་སྤུངས་བཀྲ་ཤིས་སྒོ་མང་གྲྭ་ཚང་གི་ཆོས་འབྱུང་དུང་གཡས་སུ་འཁྱིལ་བའི་སྒྲ་དབྱངས་ཞེས་པའི་དཔེ་ཆ་དེའི་ནང་དུ་སོག་པོ་རྡོ་རྗེ་ཡིབ་ཀྱི་རྣམ་ཐར་ཐུང་ཐུང་ཞིག་འདི་ལྟར་བཀོད་ཡོད། མཚན་ཞབས་བློ་བཟང་ངག་དབང་རྡོ་རྗེ་ཡིབ་དཔལ་བཟང་པོ་ནི་བྱང་ཕྱོགས་སྦོ་རད་ཁ་ར་ཤི་བིར་ཞེས་པའི་ཡུལ་ལྗོངས་སུ་ཡབ་རྡོ་རྗེའམ་ཡེ་ཤེས་ཞེས་པ་དང་ཡུམ་སྒྲོལ་དཀར་ཞེས་པ་གཉིས་ཀྱི་སྲས་སུ་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་བཞི་གི་ལོར་འཁྲུངས། གཞོན་དུས་ནས་དགེ་སེམས་རྒྱས་ཤིང་དགུང་ལོ་བཅུ་དགུ་གི་ཐོག་བོད་ལྗོངས་སུ་ཕེབས། སྐབས་དེར་ཕྱི་གླིང་བ་བོད་ལྗོངས་སུ་ཡོང་མི་ཆོག་པའི་བཀག་ཆ་ནན་ཏན་མཛད་པར་བརྟེན་སྡོད་མ་བདེ་བར་ཕྱིར་རང་ཡུལ་དུ་ལོག་དགོས་བྱུང། རྡོ་རྗེ་འཆང་དཔལ་ལྡན་ཆོས་འཕེལ་བའི་དྲུང་ནས་ཚངས་སྤྱོད་དགེ་བསྙེན་དང་དགེ་སློང་གི་སྡོམ་པ་རིམ་པར་ནོས། ལོ་ཁ་ཤས་ཀྱི་རྗེས་སུ་རྫ་སག་རིན་པོ་ཆེར་ཞབས་ཕྱི་དང་ལྷན་དགུང་ལོ་ཉེར་དྲུག་གི་སྟེང་དུ་བོད་ལྗོངས་སུ་ཐེངས་གཉིས་པ་འབྱོར་ནས་འབྲས་སྤུངས་བཀྲ་ཤིས་སྒོ་མང་གྲྭ་ཚང་གི་ཆོས་སྒོར་ཞུགས། སྒོ་མང་གྲྭ་ཚང་ལ་མང་འགྱེད་གཏོང་སྒོ་ཕུལ་ཞིང་ཆོས་མཛད་ཀྱི་མིང་འདོགས་བྱས་ནས་སློབ་གཉེར་ལ་ཤུགས་དྲག་འབད་པའི་གྲུབ་འབྲས་སུ་སྨོན་ལམ་ཆེན་མོ་གི་ལྷ་རམས་འཕར་མ་གི་མིང་རྟགས་བྱུང། ྋགོང་ས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མཚན་ཉིད་ལ་ཐུགས་བརྩོན་མཛད་སྐབས་ལོ་བཅུ་གི་རིང་ལ་མཚན་ཞབས་བྱས་ཤིང་ཞར་ལ་ཡོངས་འཛིན་ཕུར་ལྕོག་རིན་པོ་ཆེ་ལས་བཀའ་ཆོས་མང་དུ་གསན། དགུང་ལོ་ཞེ་ལྔའི་ཐོག་རྒྱ་གར་བརྒྱུད་དེ་མཚོ་ཐོག་ནས་རྒྱ་ནག་པེ་ཅིན་དང་རིམ་ཁུ་རལ་ཕྱོགས་སུ་འབྱོར། མཛད་སྒོ་རྣམས་གྲུབ་རྗེས་སླར་བོད་དུ་ཕེབས་པ་སོགས་མདོར་ན་ལྷ་སར་ཐེངས་མ་དྲུག་ཙམ་ལ་ཕེབས་ནས ྋགོང་ས་བཅུ་གསུམ་པ་ཆེན་པོར་ཆོས་སྲིད་གཉིས་ཐད་ནས་ཞབས་ཕྱི་ཚུལ་བཞིན་བསྒྲུབས། སོག་ཡུལ་རང་དུ་རབ་བྱུང་དང་བསྙེན་རྫོགས་བགྲང་གིས་མི་ལང་བ་སྒྲུབ་པ་སོགས་བསྟན་པའི་བྱ་བ་རྒྱ་ཆེན་པོ་བསྒྲུབས་ཡོད་པར་མ་ཟད། ཆོས་ལུགས་ཚུལ་ལུགས་མི་གཅིག་པ་ཕྱི་གླིང་བའི་ཡུལ་ཨུ་རུ་སུ་རྒྱལ་ས་རྙིང་བ་ལེ་ཉིན་སྒར་དུ་ནང་བསྟན་ལྷ་ཁང་བཞེངས་ནས་བསྟན་པ་རིན་པོ་ཆེ་ལ་སྲི་ཞུ་ཕུན་སུམ་ཚོགས་པ་བསྒྲུབས། དབྱིན་ཇིས་ཁོང་འཛིན་རྒྱུ་གི་ཐབས་ཤེས་སྣ་ཚོགས་བྱས་ཀྱང་ལག་ཏུ་མ་ཚུད། རྗེས་སུ་ཁུལ་དེར་གུང་ཁྲན་རིང་ལུགས་ཆེས་ཆེར་དར་བའི་སྐབས་སུ་ཨུ་རུ་སུ་གི་གུང་ཁྲན་རིང་ལུགས་ཀྱི་བཙོན་ཁང་དུ་ཚུད་ནས་སྐུ་ངལ་ཆེན་པོ་བྱུང་བ་དང་མཐར་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ཀྱི་ལོར་དགོངས་པ་གཞན་དོན་དུ་གཤེགས་སོ། ཁོང་གི་གསུང་རྩོམ་གྱི་སྐོར་ལ་བློ་སྦྱོང་མདོར་བསྡུས་ཛ་ཡ་བསྟན་དར་བའི་རྣམ་ཐར་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་མྱུར་འབྱོན་གསོལ་འདེབས་རང་ཉིད་ཀྱི་བྱུང་བ་ཚིགས་བཅད་མ་སོགས་ཡོད་ཅེས་བྲིས་ཡོད། ཁོང་གི་བརྩམས་ཆོས་འདི་དག་ལས་རང་རྣམ་ཚིགས་བཅད་མ་དེ་ཉིས་སྟོང་བཅོ་ལྔ་ལོ་གི་ལ་རྩེའི་དུས་དེབ་ཀྱི་ཐོག་ཏུ་བཀོད་ཡོད་ཅིང་རང་རྣམ་དེའི་ནང་དུ་གོང་དུ་བཤད་པའི་དབྱིན་ཇི་རྒྱལ་ཁབ་ཀྱིས་ཁོང་འཛིན་བཟུང་བྱེད་རྒྱུ་གི་ཐབས་ཤེས་སྣ་ཚོགས་བྱས་པའི་སྐོར་ཁ་ཇེ་གསལ་དུ་བཏང་ནས་བྲིས་ཡོད། དེ་ཡང་རྡོ་རྗེ་དབྱིབས་ནི་བོད་དང་སོག་པོ། ཨུ་རུ་སུ་བཅས་ཀྱི་བར་ལ་ཕན་ཚུན་འགྲོ་སྐྱོད་མང་བའི་སྟབས་ཀྱིས་དབྱིན་ཇི་གཞུང་གིས་རྡོ་རྗེ་དབྱིབས་ནི་ཨུ་རུ་སུ་གི་གསང་ཉུལ་དུ་ངོས་འཛིན་བྱས་ཏེ་རྡོ་རྗེ་དབྱིབས་གསོད་མཁན་ཡོད་ན་དེ་ལ་གསོད་གླ་སྟེར་རྒྱུ་གི་བརྡ་སྦྱོར་ཡང་བྱས་པའི་སྐོར་ཁོང་རང་ཉིད་ཀྱིས་བརྩམས་པའི་རང་རྣམ་ལག་བྲིས་མ་དེའི་ནང་དུ་གསལ་བོར་བཀོད་ཡོད། སོག་པོ་རྡོ་རྗེ་དབྱིབས་ནི་སྐབས་དེའི་བོད་ཀྱི་ཆབ་སྲིད་དང་འབྲེལ་བ་ཆེ་བ་མ་ཟད་ནུས་པ་ལྡན་པའི་ལོ་རྒྱུས་མི་སྣ་ཞིག་རེད། འདིའི་དཔེ་མཚོན་ཞིག་ནི་ཁོང་གིས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་གི་ཕོ་ཉ་བྱས་ཏེ་སྐབས་དེའི་ཨུ་རུ་སུ་གི་རྒྱལ་པོ་ཛར་དང་དངོས་སུ་ཐུག་ནས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་དང་ཨུ་རུ་སུ་གི་རྒྱལ་པོ་ཛར་གཉིས་ཀྱི་བར་ལ་འབྲེལ་བ་འཛུགས་པའི་འབད་བརྩོན་བྱས་ཡོད། གཞན་ཡང་རྒྱ་ནག་གི་གོང་མ་ཡོན་ཧྲི་ཁེ་གིས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་གི་མཚན་གནས་མེད་པར་བཟོ་རྒྱུའི་གསལ་བསྒྲགས་སྤེལ་བའི་སྐབས་སུ་སོག་པོ་རྡོ་རྗེ་དབྱིབས་ཀྱིས་ཨུ་རུ་སུས་གཙོས་པའི་རྒྱལ་ཁབ་གཞན་དག་ཁག་ལ་རྒྱལ་བ་རིན་པོ་ཆེ་གི་མཚན་གནས་དེ་ནི་ཆབ་སྲིད་ཀྱི་གོ་གནས་བཞིན་དུ་དགོངས་པ་ཞུ་རུ་འཇུག་སྲོལ་མེད་པའི་གནས་ལུགས་དེ་གསལ་བཤད་བྱས་ནས་ཡོན་ཧྲི་ཁེ་གི་ཁྱབ་བསྒྲགས་དེ་ནུས་མེད་དུ་གཏོང་བར་སོག་པོ་རྡོ་རྗེ་དབྱིབས་ཀྱིས་ཤུགས་རྐྱེན་ཆེན་པོ་བཏོན་ཡོད་པ་བཅས་ཀྱི་ངོས་འཛིན་བྱེད་བཞིན་ཡོད། བོད་ཀྱི་ལོ་སར་སླེབས་ལ་ཉེ་བ་དང་བསྟུན་ནས་རྒྱ་ནག་གཞུང་གིས་དགོན་སྡེ་ཁག་གི་གྲྭ་བཙུན་རྣམས་ལ་འཚམས་འདྲི་དང ྋགོང་ས་མཆོག་དང་ཁ་བྲལ་བ་ལ་ངོ་རྒོལ་བྱེད་དགོས་པའི་སྐུལ་མ་བྱས་ཡོད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་ཡོ་རོབ། Baltic། མངའ་ཁུལ་གྱི Estonia གི་ནང་གི་མཛད་རིམ་ཁག་ལ་དཔེ་ཁྲིད་པའི་རྗེས་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་ལ་ཐི་བྷི་ཡ་གི་གྲོང་ཁྱེར་རི་གཱ་རུ་ཕེབས་འབྱོར་གྱི་སྐབས་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་གིས་གནམ་ཐང་དུ་ཕེབས་བསུ་བྱས་ཡོད།